མི་དབང་མངའ་བདག་རིན་པོ་ཆེ་མཆོག་གི་ཐུགས་ཀྱི་དགོངས་བཞེད་གཙོ་བོ་འདི། ང་བཅས་ར་འབྲུག་པའི་མི་སེར་ག་ར་དགའ་སྐྱིད་དང་ཞི་བདེ་གི་ཐོག་ལུ་བཞག་ནི་གི་ཨིན་པས་ཟེར་ཞུ་ནི་ཨིན། ཐུགས་ཀྱི་དགོངས་བཞེད་སྒྲུབ་ཐབས་ཀྱི་དོན་ལུ། སྐྱིད་སྡུག་གི་ལས་རིམ་མང་ཤོས་ཅིག་ཡོད་པའི་ནང་ལས་དེ་གཅིག་དེ། གཞིས་ཆགས་ཀྱི་ལས་རིམ་འདི་ཨིན་ཟེར་ཞུ་ནི་ཨིན།
ཁེ་ན་དྲང་གཞིས་གསར་ལས་རིམ་འདི་གིས་པད་མ་དགའ་ཚལ་རྫོང་ཁག་གི་འོག་ལུ་ཡོད་མི་ཝ་ཕའི་གཡུས་ཚན་ལས་ཁྱིམ་གུང་པ་ཁལ་གཅིག་གསུམ་དང་ནམ་མཁའ་རི་གཡུས་ཚན་ལས་གུང་པ་གཉིས། བའི་ནང་འུང་གཡུས་ཚན་ལས་གུང་པ་གཉིས། ཤུ་མར་རྒེད་འོག་ལྕོང་མ་ཤིང་གཡུས་ཚན་ལས་གུང་པ་བརྒྱད། དེ་ལས་ན་ནོང་རྒེད་འོག་སྦོར་ཕུག་གཡུས་ཚན་ལས་གུང་པ་དགུ་རྩིཝ་ད་ཡོངས་བསྡོམས་གུང་པ་བཞི་བཅུ་ཞེ་བཞི་ལུ་ཕན་ཐོགས་ཏེ་ཡོདཔ་ཨིན། རྨི་ལྟས་འདི་སུ་འཁོར་ལམ་ལས་ཐག་རིང་ས་གནས་འདི་ཡོད་དབྱིབས་འདའ་ས་ཁ་མཐོ་ས་གཞིས་ཆགས་ནི་འདི་གི་འཐུང་ཆུ་བཀྲམ་སྤེལ་གི་དོན་ལུགས་ཆུ་ཡི་ཀ་བཟོ་ནི་གི་ཡོད་བབ་མིབ་ལས་འཐུང་ཆུ་ཡ་བཀྲམ་སྤེལ་འབེལ་མ་ཆུ་བས་རྨི་ལྟས་སུ་ཐག་རིང་མི་ཁ་མཐའ་ཟུར་གཅིག་བེའུ་ལས་གློག་སྨན་ཡ་བཀྲམ་སྤེལ་འབེལ་མ་ཆུ་བ་ཡོད་དབྱིབས་མེ།
སློབ་གྲྭ་ཆུ་ཡ་སྦོ་ལོག་ཁ་མིབ་ལས་ན་ཞུན་ཨ་ལུ་ཆུ་ལུ་ཤེས་ཡོན་གི་གོ་སྐབས་ཡ་བྱིན་མ་ཆུ་བི་མེ།

ས་ཕྱོགས་གཞན་ཁར་གནས་སྤོ་ནི་དང་ཕ་གཞིས་དེ་ཁར་ར་བཞག་སྦེ་མི་སྡེ་དཔལ་འབྱོར་གྱི་མཐུན་རྐྱེན་ག་ར་ཚང་སྦེ་བྱིན་ཏེ་བཞག་ནི་གཉིས་ཀྱི་བར་ན་མ་དངུལ་གྱི་ཁྱད་པར་དེ་དཔྱད་ཞིབ་འབད་དེ་ལྟ་བའི་སྐབས་ས་ཕྱོགས་གཞན་ཁར་གནས་སྤོ་ནི་དེ་མ་དངུལ་དང་གཞན་ག་ཅི་གི་ཐད་ལས་འབད་རུང་དྲགཔ་སྦེ་མཐོང་ནུག།

ཆུའི་ཐིག་འགོ་བས་སོ་བའི་ཐིག་འགོ་འབྱིན་འགོ་བས་ཤེས་རིག་འབྱིན་འགོ་བས་དེ་དག་དུས་མ་འགྲོ་ཞིང་གི། དེ་ཆ་གཅིག་ལས་ན་ཚོད་འབད་འགོ་བས་དེ་ལས་རྣམ་སེམས་ཟད་འགྲོ་ཐེབས་སྐྱེས་བས་ནི་ང་ཅི་བགྱིས་པ། དེ་ལམ་ཅི་སྟེ་འགྲོ། དེ་དམ་བདེན་པ་ཅི་ཟམ་གསུམ་ཞི་བདེ་ཅི་བྱ་བགོ་བས་དེ་ན་ཟད་འགྲོ་མང་བས་སྦྱོར་ནི་མེད་ད་གནས་པའི་ལུས་དེ་ང་ཅིག་ཆུང་ལུས་དེ་རྣམ་སེམས་ཁེགས་པས་འབོགས་མེད་ལ་འདུག་ཚུལ་ནི། དེ་དེ་དག་ཅི་ག་ལོ་གནས་བཏང་ཡང་དེ་ང་ཅིག་གི་རང་བཞིན་གནས་སྟངས་འདི་ཡང་དེ་རྣམ་མེད་སེམས་མེད། དེ། ཅོག་གྲགས། མེད་ཅིང། མི་བརྗོད་ནུས་པའི་ཚུལ་ནི་དེ་ནི་ལུགས་དེ་ང་གཅིག་གིས་ཏེ་རང་བཞིན་གནས་སྟངས་པའི་རོ་རྣམ་སེམས་ལས་ཆོས་བརྗོད་ནུས་པའི་ཚུལ་ནི་དེ་ལྟ་ལུགས་དེ་ང་ཡི་བར་གྱི་རྣམ་སེམས་མེད་རོ། མི་འོ་ང་དེ་རིན་པོ་ཆེ་གི་ཐུགས་གཞིའི་སྣང་མེད་དེ་ལུགས་དེ་གཞུང་ལས། རྣམ་སེམས་མི་བཙལ་དུས་མ་སྨིན་པས་དེ་མི་སྲིད་ལས་སྐྱིད་སྡུག་སྦོམ་པའི་དབྱིངས་པའི་སེམས་ཤུགས་ནི།
ཧེ་མ་ཁོང་ཚོ་ན་གཞི་གསར་རྣམས་མ་འོངས་པ་ཕ་རང་རྡིབ་སྒྲོག་བྱེད་པའི་བ་ཅན་ལ། དེ་ཁོང་ཚོ་ལ་ཡང་ད་སློབ་གྲྭ། ཅི་སྦྱིན་དགོས་པས། དེ་ལྟར་སྟོན་པས་ཀྱེ། དེ། སྣུམ་འཁོར་ལམ་སྦྱིན་དགོས་པས། སྣུམ་འཁོར་ལམ་སྦྱིན་བ་ལ་ཆུ། ཞི་ཞིང་སྔགས་བཟླས་ཀྱི་དགེ་འཁོར་བས་དེ་འདི་ཟམ་རྐྱབ་དགོ་པས། དེས་མ་ཟད། དེ། ཕ། དེབ། སྒྲོག་བྱེད་པའི་བ་ཅན། ཁོ་ཚུགས་ཀྱི་ཤིང་ཟམ་འདྲིལ་བས། དེ། ནགས་ཚལ་ལས་ཚུ་ཡང། དེ། མ། ཕབ་བཏང་གཉིས་ཀའི་སྙིང་ཁ། ཡིབ། ཨིན་མས་ཟེར་ཞུ་ནི་ལགས། དེ། ན། ཁྱི་ན་དང་ཧེ་ཤི་ན་ལས་ཏེ། དེ། ང། བཅས་ར་གི། ཨེ། གཞིས་གསར་གྱི་ལས་རིམ་གྱི་ཐོག་ལུ། དེ། མི་དབང་མངའ་བདག་རིན་པོ་ཆེ་གྱིས་རྣམ་བརྟགས་ལུ།

ཡུན་རིངམ་སྦེ་ལམ་འགྱོ་མི་དགོ་དོ་ཡོདཔ་ཨིན་མས། ཁྱིམ་གུང་པ་རེ་རེ་ལུ་གློག་མེ་ཡང་བཀྲམ་སྤེལ་འབད་དེ་ཡོདཔ་ད་མི་ཚུ་གིས་མཐུན་རྐྱེན་འདི་ལས་བྱུང་བའི་ཁེ་ཕན་ཚུ་སྤྱོད་ཚུགས་དོ་ཡོདཔ་ཨིན། ང་བཅས་ཀྱིས་ལགས་ཁོང་འདི་ཚུ་ལུ་ནང་ན་གི་གློག་མེ་ལགས་གློག་མེ་གི་ཅ་ཆས་འདི་ཚུ་ཡང་མ་ཐུབ་ཐུབ་པའི་བྱིན་ཚར་བའི་ཤུལ་ལུ་ལགས་ད་གློག་མེ་ཡང

ང་མི་དབང་ང་ཞབས་ཀྱིས་ལ། སེ་ར་བཙུན་པའི་རྣམས་ལ་བསྟན། ལ་ང་བྱེད་ཀྱི་དེའི་གླུ་ལ། བསོད་ནམས་ཞིང་ལམ་ཧན་སྐད། རིང་ཐུང་བེར་བ་ཅན། ཧ་ལམ་མི་ཏྲ་འབྲུག་སྒྲ་སྡེ་གཅིག་གི་རྩིས། གསལ་དེ་གཡས་སུ་བཞུགས་ཡིན།
རྨི་ལྟས་འདི་ན་གསར་བཟོ་སྐྲུན་འབད་མི། སློབ་རིམ་བློ་གསར་ལས་སློབ་རིམ་གསུམ་པ་ཚུན་ཚོད་ཀྱི་དོན་གླུ་དབྱིན་མི། ECR། ཟེར་བའི་ཇཱ་ཀེད་སློབ་ཁང་དེ་ན།

ས་ཁོངས་ནང་ལུ་རེ་རེ་བཞིན་དུ་རྐྱབ་ད་ལུ། དེ་ང་བཅས་ར་གི་གཞུང་ཞབས་ལུ་ཁུར་ཆ་སྦོམ་སྦེ་ར་ཕོག་ནི་མས། དེ་གིས་མ་བདེ་བ། དེ་སློབ་གྲྭ་དེའི་ཨ་ལུ་ཚུ་ཡང་དཀའ་ངལ་སྦོམ་སྦེ་ར་འབྱུང་ནི་མས་དེ་བདེ་བ་དེ་ཕ་ཁི་ནི་རང་ཤི་སར། གི། དེ་ས་གནས་དེ་ནང་ལུ། དེ་སློབ་གྲྭ། གི་ཅིག་རྐྱབ་སྟེ་གི་བེ་དེ་དམ་ཅི་ལུ་གཞུང་ལུ་ཡང་གནམ་མེད་ས་མེད། ཕན་པ་སྦོམ་ད་དེ་གིས་མ་དོ་བར་དེ་ད་ལྟོ་ཕ་ལུ་དེ་མི་དེ་ན་བཞིན་ད་དེ་སློབ་ཕྲུག

བུང་བ་ཧབ་སྐྱོ་གོབ་ཤ་ཕེ་ལ་ཧབ་དག་སུ་ས་གིས་མ་ལངས་ཅི་ལ་མ་ལངས་པ་དེང་གི་ཨོ་ཁི་ཀ་ནི་དང་པ་རང་ལོག་ས་གིས་ཡང་ལག་ཀ་ནི་པ་ལག་པ་རི་དང་མི་གར་ལམ་ཨོ་ཧ་གིས་གཤེགས་པའི་མར་བུ་ཨ་དེ།
ཁུ་བུ་ནག་མ་ས་བུ་ནག་མ་ཤི་ཁ་ངོས་ལོང་ཧང་ཧུང་ཁྲམ་ཅན་ལུང་ག་ངོས་ལོང་བུ་མ་དྲན་ཅི་ག་རི་ཁ་ས་བུ་མ་དྲན་ཅི་ནག་མ་ཀ་དྲན་ཅི།

ལོ་བཞི་བཅུ་ཞེ་གཉིས་ལང་མི་ཆོས་འཛོམས་དང་ནང་མི་བདུན་ཡོད་མིའི་མོ་གི་བཟའ་ཚང་ཚུ་ཁི་ན་དང་ལུ་ཡོད་མིའི་ཁོང་རེ་ཁྱིམ་གསབ་དེ་ན་དེ་ལྟོ་ལྟོ་བེ་ར་བཞི་ཆག་དེ་ཡོད་པིན་ཡིན། ཧེ་མ་བ་ཕ་ཡུལ་ཁ་ལུ་ཆོས་འཛོམས་ཀྱི་ཕྱུག་གི་དོན་ལུ་ཀའུ་གཅིག་གོབ་བྱུང་ཡོད་བདའ། ས་གཞི་ལི་ཞོམ་མིབ་ལེ་བསོད་ནམས་ཀྱི་ལ་བེ་ནི་ཡ་ལ་ཁ་བེ་དེ་ཡོད་པིན་མེ། བདའ་རེ་མུག་གི་ཞིང་ཁ་ལོ་གཅིག་ལུ་གས་ཚ་ཚ་གསུམ་བཏབ་ཚུ་དོ་ཡོད་མ་ཚིག། རང་ས་ནི་དང་ཙོང་ནི་ཀྱི་དོན་ལེ་ཚོན་སེ་ཚུ་ཡ་བཏབ་དོ་ཡོད་བེ་ལེ།

སྔོ་དང། དུ་ཡོད་རྒྱུ། སོགས་འདོགས་ཏེ། དྲོ་ཟས་ཀྱི་ཤུལ་ལས་ཆོས་རྒྱལ་ཁོ་རང་ཞིང་ལཱ་འཕྲོ་མཐུད་དེ་འབདཝ་ཨིན་མས། མི་དབང་མངའ་བདག་རིན་པོ་ཆེའི་མི་སེར་གྱི་ལས་འགུལ་འོག་ལུ་ཁོ་གིས་བྱ་གསོ་སྐྱོང་ཁང་གཅིག་འགོ་བཙུགས་ནུག། ཁོ་གིས་བྱ་སུམ་ཅུ་ཐོབ་ཡོདཔ་ད་ད་རེས་ཁོ་ལུ་བྱ་ལྔ་བཅུ་ལྷག་ཙམ་ཅིག་ཡོད་མི་ལས

སྒོང་རྡོག་དེ་ཁོང་ར་ཚུ་ཡང་ཟ་དོ་ཡོདཔ་མ་ཚད་ཉེ་འདབས་ལུ་ཡོད་མི་པད་མ་དགའ་ཚལ་ཁྲོམ་ཁ་ཡང་བཙོང་དོ་ཡོདཔ་ཨིན།

ཆོས་རྒྱལ་གྱི་ཨམ་ཚུ་གིས་ནོར་གྱི་ཐོན་སྐྱེད་ཀྱི་ལཱ་ཚུ་འཕྲོ་མཐུད་དེ་ར་འབདཝ་ཨིན་མས་ཁེ་ན་དང་ལུ་ནོར་གསོ་སྐྱོང་ཡར་འཕེལ་གྱི་འཆར་གཞི་ཚུ་ཡོདཔ་མ་ཚད་གཡུས་ཁ་ལུ་བྱ་དང་ཕགཔ་གསོ་སྐྱོང་གི་ལཱ་ཚུ་ཡར་དྲག་བཟོ་ནི་གི་འཆར་གཞི་ཡང་ཡོདཔ་ཨིན་མས། ནོར་གསོ་སྐྱོང་གི་ཚོགས་པ་འཇོ་ནི་ཡ་ང་ཚེ་ལེ་གསུམ་པི་ར་ཚ་ཆི་ན་ཁ་ཆུ་དི་ཡེ་ཤི།

ས་གཞི་འདི་ཚུ་འགག་ཡོད་པའི་ལག་ལེན་འཐབ་ནིའི་དོན་ལས། ས་ཆའི་ཆགས་ཚུལ་རྩ་ཅན་བཞག་ནིའི་དོན་ལས་ས་ཡི་འཛིན་སྐྱོང་ལས་རིམ་ཚུ་ཡང་རྒྱལ་ཡོངས་ས་ཡི་ཞབས་ཏོག་ལྟེ་བ་དང་རྫོང་ཁག་མཉམ་འབྲེལ་ཐོག་ལས་འགོ་འདྲེན་འཐབ་ཡོདཔ་ཨིན།

པད་མ་དགའ་ཚལ་རྫོང་ཁག་ཁེ་ན་དང་ལུ་གཞིས་གསར་གྱི་ལས་འགུལ་གཞི་བཙུགས་མི་དེ་གིས་གཞིས་ཆགས་མི་འདི་ཚུ་གི་མི་ཚེ་ནང་ལུ་གཞན་དང་མ་འདྲ་བའི་བསྒྱུར་བཅོས་སོང་ཡོདཔ་དང་ཉེར་མཁོའི་མཐུན་རྐྱེན་སྡོད་ཁྱིམ་ལ་སོགས་པའི་མཁོ་ཆེ་བའི་ཞབས་ཏོག་སྤྱོད་ནི་གི་གོ་སྐབས་ཐོབ་ནི་ཨིན་མས། གཞིས་གསར་གྱི་ལས་འགུལ་འདི་འཆར་སྣང་བཟང་པོ་རྐྱངམ་ཅིག་མེན་པར་མི་སེར་ཚུ་ལུ་དེ་ལས་བརྟེན་པའི་གི་ཁེ་ཕན་བཟང་པོ་འབྱུང་ནི་ཨིན་མས། འདི་བཟུམ་མའི་བསྒྱུར་བཅོས་བཟང་པོ་འདི་འབྲུག་མངའ་བདག་རྒྱལ་པོའི་ཐུགས་ཀྱི་དགོངས་བཞེད་བཟང་པོ་ལས་བརྟེན་ཏེ་གྲུབ་གྲུབ་ཨིན་མས།

ཉིས་སྟོང་བཅུ་གཅིག་ལས་འགོ་བཙུགས་ཏེ་འབད་ཉིས་སྟོང་བཅུ་གསུམ་ལུ་རྫོགས་ཡི་ཟེར་ཞུ་ནི་པིང་ལས་རིམ་འདི་གིས་མི་སེར་ག་ཡ་ར་དགའ་ཏོག་ཏོ་དང་སྐྱིད་ཏོང་ཏོ་འབད་ཡོད་པའི་གཡུས་ཚན་གཅིག་ལུ་འགྱུར་ཏེ་ཡི་ཟེར་ཞུ་ནི་པིང་འདི་ཡང་གཙོ་བོ་ར་བྱམས་བརྩེ་ཅན་གྱི་འབྲུག་གི་སྤྱི་ནོར་དམ་པ་མི་དབང་མངའ་བདག་རིན་པོ་ཆེ་མཆོག་གི་ཐུགས་ཀྱི་དགོངས་བཞེད་ཕན་རླབས་ཆེ་བའི་སྐྱིད་སྡུག་གནང་འདི་གིས། མི་སེར་ཚུ་ཡང་བསམ་པ་རྫོགས་ཏེ། བཀའ་དྲིན་རྗེས་སུ་དྲན་ཏེ་ཟེར་ཞུ་ནི་བི།
ཧང་རང། ཧང་རང་བཀྲ་ཤིས་ཤིག་རི་བོ་ཅན་ནང་ལ་ཚ་ཞིག་ཚ་ན་སྒོ་མ་དག་བུ་དེ་མང་གི། བྷེན་ཡབ་ཀྱི་ཕའི་ནང་མི་ས་ནང་མི། རི། མི་ཧང་རང་ནང་མི་བཀའ་དྲིན་ཆེ་བ་ལ། བཟའ་མི། དབང་པོ་བའི་དབང་པོ་བ་ཀའི་ནང་མི། བཀའ་དྲིན་ཆེ་ལགས་བཞུ་ལེ་ལ། ཤེས་རབ་ཨོན་ད་བུ་ནང་ནས་བཀའ་དྲིན་ན་མི་ས་མེད་བཀའ་དྲིན་དགའ་ཚོར་བྱ་བཞུ་ལེ་ལ། དེའི་སྟེང་དུ་བཞི་པོ་གཉིས་རྐྱེན་འབར་ཆེ་ཧང་ངང་མ་བཀའ་ག་ཐ་ག་བསྟན་མི་རིགས་ཧན་གྷེ་མྱོས་མངའ་བདག་རིན་པོ་ཆེ་ག་བཀའ་དྲིན་གི་ལ་ལ་མྱོས་མངའ་བདག་རིན་པོ་ཆེ་ན་མི་ས་མེད་སྐུ་ཚེ་རིང་ཤོག་བུ་ད་ཨ་མའི་ལམ་ཞེན་བྱེད་ལ། ཨོ་མ་ནེ་ལི་ཨོ་རང་དེ་ལས་མ་ཧེ་ཀ་ག་ཏོག་ཏོག་ཀི་ཏོག་ཏོག་ཨོ་བྷ་ཀ་དྲིན་ཆེ་ད། ང་ཅེ་ར་མི་སི་དི་སི་ལུ་ད་དུང་གུ་སི་དི་གེ་བའི་ད་ས་གི་སྐྱིད་དུ་མ་ཟད་ད་གཞི་ཆ་གི་ལས་རིམ་དུས་སུ་ཡང་ད་མི་སི་དི་སི་ལུ་གོ་མི་ག་རང་ཀ་ངེ་ལེན་པའི་དུས་སུ་ག་རང་ཀ་ངེ་སེ་ནང་དི་གེ་བའི་ད་མི་སི་དི་སུ་ག་རང་ཨེ་ན་དུ་འདུག་ན་ལས་ཉིམ་ཤར་དུ་སུན་པའི་ང་ཅེ་ར་གི་ད་ཨེ་དེ་བས་ཡ་སེ་ཡི་སེ་ཤུན། དེ་གསུམ་གི་སྐྱིད་དུ་ལས་རིམ་ན།

དེ་ལས་ངང་ལམ་ལུ་ཡོད་པའི་བོ་རང་མོ་དང། ཇོ་མོ་གཙང་ཁ་དྲུང་ཁག་གི་འོག་ལུ། ཟླ་བ་ཐང་གཡུས་ཚན་ཚུ་ནང་འགོ་བཙུགས་ཡོདཔ་ད། ལས་འགུལ་ཚུ་སྤྱི་ལོ་ཉིས་སྟོང་བཅུ་བཞི་གི་ལོ་ཕྱེད་ནང་མཇུག་བསྡུ་ནི་ཨིན་མས། འདི་བཟུམ་མའི་ལས་འགུལ་འདི་རྫོང་ཁག་གཞན་ཚུ་ནང་ཡང་འགོ་བཙུགས་ནི་གི་འཆར་གཞི་ཡོདཔ་ཨིན་མས།